བློ་གྲོས་ནི་བློ་གྲོས་ཀྱི་བུ་མོ་ཆེ་བཞག་ནི་ད་ངའི་ཨ་མ་དང་ལོ་ངོ་ཆིག་སྔ་ལྡན་རེད་དེ་ནི་ཆེ་བཞག་ནི་ཕྱི་ལོ་ལྷིག་གི་རྗེ་བཙན་གཙོ་ཏུ་སྤྲུལ་སྐུ་བསྟན་འཛིན་བདེ་ལེགས་ད་རྒྱ་ནག་གཞུང་གིས་མ་ཉེས་ཁ་གཡོག་བཟོས་ནག་ཉེས་ལས་དེ་གནང་ད་ས་ཉེས་ཀྱི་མི་བྱུང་བས་དེ་ནི་ནག་ཉེས་བཟོས་དུས་དགའ་ཉོ་ལོ་བཅུ་གསུམ་བཙོན་ཁང་འདི་ཐ་མ་དུ་བསྡུ་རྒྱུ་གནང་པའི་དང་དེ་ནས་ཐ་མ་དུ་སྐུ་དངོས་སུ་འགྲོ་མ་ཚེ་ད་ལྟའི་དགའ་ཉོ་ལོ་ཅོག་སང་རིང་ལ་ད་ཉེས་ཉེས་རེད་རེད་རུ་མི་བྱེད་དགེ་ཕྲུག་རེད་ང་ཚང་ཨ་མ་ཡིན་ན་རེད་ཚང་མ་གི་དཀའ་ལས་འདྲ་དང་འདྲ་མེད་ཅིག་བྱས་ཡོད་དེ་ད་རྒྱ་ནག་གཞུང་གི་ཡ་གཅིག་ཡ་གཅིག་ཡོང་མ་ར།

དང་བཅར་འདྲི་ཞུས་པ་ནང་བཞིན་སྐྱབས་མགོན་རིན་པོ་ཆེ་ཅིག་བཤད་རྒྱུ་རག་དེ་རྗེས་ལ་ད་བོད་མི་མང་གི་སྲིད་སྐྱོང་ལུས་ཅི་ཞིག་རྒྱ་ཆེ་རེད་ལ་ན་ང་རང་བོད་པ་ཅིག་ཡིན་པའི་ཆ་ནས་སོ་སོ་གི་འགོ་ཁྲིད་དེ་ལ་ཡ་སོ་སོ་གི་དཀའ་ངལ་ཅིག་བཤད་རྒྱུ་རག་ན་གལ་ཆེ་བོ་རེད་བསམ་ནས་དེ་འདྲའི་གི་དམིགས་ཡུལ་ཅིག་ཁུར་ནས་ཕྱི་ལོགས་སླེབས་ཡིན།
རེད་རེད། ཉི་མ་ལྷ་མོ་ལགས་ད་ཡིན་ན་ཁ་སེང་དབྱིན་ཇི་ལུང་པ་གི་གྲོས་ཚོགས་ནང་ལོགས་ལ། ད་རིན་པོ་ཆེ་ད་སྤྱི་དང་བོད་ནང་གི་ཅིག་ཆབ་སྲིད་བཙོན་པ་ད་བོད་ནང་གི་གནས་སྟངས་ཅིག་སྒང་ལ་གསུང་བཤད་གནང་ཡོད་རེད་དེ་གཙོས་པའི་གི་ཨ་རི་གཙོས་པའི་གི་ཅིག་ས་ཆ་མང་པོ་ཅིག་ལ་ཅིག་གསུང་བཤད་གནང་ད་དེ་འདྲ་གནང་དགོས་རེད་དེ་ཚོའི་སྐབས་དུ་གཙོ་བོ་ཅིག་གསུང་བཤད་གནང་གི་གནད་འགག་ག་རེ་ག་རེ་ཅིག་གསུང་གི་ཡོད་ན་འདི་མཉམ་དུ་ལགས་ཁ་སེང Bristol ལ་ཕེབས་འདུག Bath ལ་ཕེབས་འདུག Cardiff ལ་ཕེབས་ཨ་ནི་དབྱིན་ཇི་གྲོས་ཚོགས་ནང་གསུང་བཤད་གནང་དེ་ཚོའི་གི་ལས་རིམ་ག་འདྲ་བྱུང་སོང།

བཀའ་དྲིན་ཆེན་པོ་ཞེ་དྲག་རླབས་ཆེན་གྱི་མི་སྣ་ཞིག་ཡིན་པ་ད་ཡོངས་གྲགས་རེད་ཡིན་ནའི་ཁྱེད་རང་གི་ངོས་ནས་དེ་ཚོའི་ཐོག་ལ་ངོས་འཛིན་འདྲ་བོ་ཞིག་ག་འདྲ་གནང་གི་ཡོད་ངོ་མ་ཁྱེད་རང་ཆུང་ཆུང་སྐབས་ལ་ཁོ་རང་གི་ཕྱག་ལས་གནང་སྟངས་དེ་ཚོའི་ལ་ཅིག་དངོས་སུ་གཟིགས་ཚུལ་འགྲོ་ག་འདྲ་ག་འདྲ་ཡིན།
ངའི་ངོས་ནས་སྤྲུལ་སྐུ་དེ་ཚོ་དེ་ད་ང་རང་གི་ཨ་ཞང་རེད་བསམ་ན་ངས་དེ་འདྲ་བྱེད་འདོད་ར་ཆ་མེད་ངའི་གི་བསམ་པ་ལ་བོད་པ་གི་ཆོས་དེ་རིགས་གཞུང་ལ་བལྟ་ན་བོད་པ་དྲི་ག་གི་བླ་མ་ལ་དེ་རྩ་ཆེ་པོ་ཞུ་ཚུལ་ར།

བོད་ནང་མར་ཕེབས་ནས་བཟུང་ནས་བརྒྱད་ཅུ་གྱ་དྲུག་ལོ་བོད་ནང་མར་ཕེབས་ནས་བཟུང་ནས་ད་ཁོང་སྐྱབས་མགོན་རིན་པོ་ཆེ་གི་བླ་མ་ངོས་འཛིན་བཟོས་རེད་དེ་ནས་བོད་ནང་མར་ཕེབས་ནས་བཟུང་ནས་སྐྱབས་མགོན་རིན་པོ་ཆེ་གི་ད་བཀའ་གསུང་ཅི་སྒྲུབ་དེ་བཟོས་ཡོད་ར་དེ་ནས་དེ་དུས་སྐབས་སུ་བརྒྱད་ཅུ་གྱ་དྲུག་དང་དགུ་བཅུ་གོ་དྲུག་ལོ་ལ་བོད་ནང་ལ་ད་ཆོས་སྲིད་ཀྱི་དམ་བསྒྲགས་ཆེན་པོ་རེད་སྐྱབས་མགོན་རིན་པོ་ཆེ་མཚན་འབོད་ཡ་ལ་ད་མི་མང་རྣམས་ལ་ད་སྲུང་གཅིག་ཧུ་དེ་དེ་འདྲ་ལ་དཀའ་ལས་ཁག་པོ་ཡོད་རེད་ཡིན་ན་རིན་པོ་ཆེ་གི་ད་རང་ཚོ་སྐྱབས་མགོན་རིན་པོ་ཆེ་ནང་བཞིན་དེ་འདྲ་བླ་མ་ཅིག་རང་ཚོ་བོད་པ་ལ་ཡོད་ཟིན་དེ་མ་ཟེར་བ་གི་གཟི་བརྗེད་རེད་ཁོང་ཡིན་ནོ་བས།

ངོ་རིན་པོ་ཆེ་ལ་དེ་འདྲ་བཟོ་དུས་སྐབས་སུ་ཡང་འཇིགས་ཡོང་བ་རེད་དེ་མཐའ་མ་དེ་ལ་ཉིས་སྟོང་གཉིས་ལོ་གི་ད་ཟླ་བ་བཞི་པ་གི་ཕྱི་ལ་གུར་དར་སང་ནས་རྒྱ་ནག་གི་ཐེན་ཧྥུ་ཀོང་ཁྲང་ལ་སུ་དེ་ལ་ཕྱི་ལ་གུར་ཁྲིན་ཏུའུ་གི་ཐེན་ཧྥུ་ཀོང་ཁྲང་ལ་སུ་དེ་ལ་འབར་རྫས་ག་འདྲ་ཅིག་གས་ཟེར་དེ་ལ་གས་མི་ཅིག་ད་རིན་པོ་ཆེ་གི་ཉེ་རིགས་ཅིག།

ཨ་མ་རེད་མ་རེད་ཁོ་ཚོ་འདི་ཟླ་བ་དེ་ནང་ལ་ད་ལྟ་ཡོད་མ་གཏོགས་རྗེས་ཞིག་མ་ཟླ་དེ་ལ་ཁོ་ཚོ་ལས་ཀ་མང་པོ་ཡོད་དུས་ཁ་མང་དུ་ད་ཟླ་ཧོ་ཚོ་ཁྲིད་ཡག་གི་དུས་ཚོད་དུ་ཡོད་ལ་ནམ་རྒྱུན་ཨ་མ་ཁོར་གི་ཐུག་སར་མི་དེ་མར་ཁྲིད་ཡག་སྲིད་བཟང་ལ་མི་ཚོས་སོ་སོ་གི་མགྲོན་ཁང་ལ་ཁྲི་དེ་ནས་བཟུང་གང་བྱུང་མ་བྱུང་ཐུག་སར་འགྲོ་ཆོག་མ་རེད་ཧོ་ཚོ་ན་རིན་པོ་ཆེ་ག་དུ་ཡོད་ནམ་རྒྱུན་ཧ་གོ་མ་རེད་རོམ་པ་ཆེ་ལ་ཏུ་སང་འགྲོ་དེ་ན་སྐད་ཆ་དྲི་དུས་སྐབས་སུ་ཁོང་ཧ་མོ་གོ་ཁུང་གོ་དེ་ཡིན་ན་ཐུག་སར་ཁྲིད་དུས་སྐབས་སུ་བཙོན་ཁང་དེ་ནས་ཡར་ཁ་ཁ་ཅིག་ག་དྲི་ནས་ཁྲིད་ཡོང་འདུག་དེ་ནས་ལམ་ཀ་ན་དེ་ནས་འོང་དུས་གཉིད་པ་བཀག་ཡོང་འདུག་ལ་ད་དེ་ནས་སོང་འདུག་ལ་དེ་ནས།

རྗེས་ལ་ཆུ་ཆུ་དགོས་མ་ཏི་ཆུ་ཚོད་གཅིག་ཙམ་རྗེས་ལ་དེ་ནི་ཡང་ཁ་པར་སླེབས་སོང། ད་ཉི་མ་སང་ཉིན་ནི་ཁྲེ་ཡི་ཧོ་ཉི་གྲ་སྒྲིག་བྱོས་ཞུ་བ་ལ་ནི་ལགས་སོ་ཨ་མ་ལགས་ལགས་སོ་ལ་དེ་ཨ་མ་ང་ཡང་ཐུགས་རྗེ་ཆེ་ལ་དེ་ནས་སང་ཉིན་ཧོ་ཀའི་ཆུ་ཚོད་གཅིག་པ་ནི་དེ་ནས་ལས་འོ་ཚོས་ལས་ཐོང་རྫུན་གི་དེ་སི་ཕ་ཆུ་གོས་ཉལ་དོ་པ་ད་ད་ཡང་ལས་བཞེས་ཁ་ཤས་ཅི་དོ་ཨ་ཉི་ད་ང་རྫི་དོ་ཆོས་དུང་གི་ཨ་མ་ཁོ་ཉལ་དོང་དེ་ཨ་ང་ཡིན་ད་གྲུ་ཡིན་ཅི་དོ་དེ་ནས་ནི་མོ་གྲ་ཅིག་ནི་འགྲོ་སོང།